Palestine མི་མང་གཞིས་ཆགས་སའི་ས་ཆ་མིང་ལ་གྷ་ཛ་ཟེར་བའི་ས་ཐོག་ཏུ་ཧ་མཱ་སི་གི་འཛིན་སྐྱོང་འོག་ཡིན་པའི་འཕྲོད་བསྟེན་ལྷན་ཁང་གིས་གཟའ་སྤེན་པར་བརྗོད་གསལ་ལ་ཨི་སི་རེལ་གྱིས་གྷ་ཛ་ལ་མུ་མཐུད་ནས་དྲག་ཏུ་རྒོལ་བཞིན་པ་དང་གྷ་ཛ་ལ་ཨི་སི་རེལ་གྱི་དྲག་རྒོལ་གསར་ཤོས་ཀྱི Palestine གྱི་མི་དམངས་བཅུ་ཕྲག་ཁ་ཤས་དམར་གསོད་བཏང་བ་བརྗོད་ཀྱི་འདུག་དེ་ལྟར་ནི Israel དང Hamas གྱི་དབར་ལ་འཕྲལ་སེལ་གྱི་དམག་འཁྲུག་མཚམས་འཇོག་ཡོང་བའི་གྲོས་མོལ་ཞིག France གྱི་རྒྱལ་ས Paris གྱི་ནང་དུ་གཟའ་པ་སངས་ཀྱི་ཉིན་འགོ་ཚུགས་ཡོད་པ་དེར Israel གྱི་གསང་བའི་ལྷན་ཁང་མིང་ལ Mossad ཟེར་བའི་སྤྱི་ཁྱབ་ཀྱིས་ཚོགས་ཞུགས་བྱས་པའི་རྗེས་ལ་བྱུང་འདུག། ཕ་རིས་རུ་གྲོས་མོལ་དེ་ནི་གྷ་ཛའི་ས་ཐོག་ཏུ་ཨི་སི་རེལ་གྱིས་དམག་འཐབ་མཚམས་བཞག་གི་མེད་པའི་རྐྱེན་གྱིས་གྷ་ཛའི་ཡུལ་མི་ཕཱ་ལེ་སི་ཐན་མི་མང་ཚོ་ལ་བཟའ་བཅའ་ཏག་ཏག་མ་ཐོབ་པའི་དཀའ་ངལ་ཆེ་བ་ཤར་རྒྱུའི་ཉེན་ཁ་ཆེ་རུ་ཕྱིན་པའི་དུས་ཤིག་དང། ཧ་མཱ་སི་དང་ཨི་སི་རེལ་གྱི་དམག་འཐབ་དེ་མཇུག་སྒྲིལ་ཚར་བའི་མཇུག་ལ་གྷ་ཛའི་འཛིན་སྐྱོང་གི་འགན་དབང་སོགས་པའི་གྷ་ཛའི་ཕུགས་ཀྱི་ཐད་ལ་ཨི་སི་རེལ་གྱི་སྲིད་བློན་ནེ་ཐན་ཡ་ཧུའི་འཆར་གཞི་གཟའ་པ་སངས་ཀྱི་ཉིན་ཡོངས་བསྒྲགས་བྱས་པ་དེ་ལ་ཧ་མཱས་དང་ཕཱ་ལེ་སི་ཐན་གྱི་སྒྲིག་འཛུགས Palestinian Authority ཟེར་བས་དགག་བྱ་བྱས་པ་ཞིག་དང། ཨི་སི་རེལ་གྱི་མཐུན་ཕྱོགས་རོགས་པ་གཙོ་བོ་ཨ་རི་སོགས་ནས་ནེ་ཐན་ཡ་ཧུའི་གྷ་ཛའི་ཕུགས་ཀྱི་འཆར་གཞི་དེར་སྐྱོན་བརྗོད་བྱུང་བ་སོགས་ཀྱི་རྗེས་སུ་ཚོགས་པ་ཞིག་སྐབས་འཁེལ་འདུག་གཟའ་སྤེན་པར་ཧ་མཱས་ཀྱིས་བརྗོད་ཡག་ལ་སྐབས་དེའི་འདས་པའི་ཆུ་ཚོད་ཉི་རྩ་བཞིའི་རིང་ལ། ལྡེར་ཨལ་སྦ་ལཱ་དང་ཁཱན་ཡུ་ནིས་རཱ་ཧྥ་སོགས་པ་གྷ་ཛའི་གྲོང་ཁྱེར་ཁ་ཤས་རང་དུ་ཞི་བའི་མི་མང་གི་ཁྱིམ་ཚང་ལ་ཨིས་ར་ཨེལ་གྱིས་དྲག་རྒོལ་བདུན་ཅུ་ལྷག་བྱས་པ་བརྗོད་ཀྱི་འདུག་དེ་ལྟར་གྱི་འོག་ཕཱ་ལེ་སི་ཐན་གྱི་མི་རིགས་ཉུང་མཐར་དགུ་བཅུ་གོ་གཉིས་དམར་གསོད་བཏང་ཡོད་པ་གྷ་ཛའི་འཕྲོད་བསྟེན་ལྷན་ཁང་གིས་བརྗོད་བཞག། ཨིས་ར་ཨེལ་གྱི་དམག་མིས་ཟེར་ཡག་ལ་གྷ་ཛའི་གྲོང་ཁྱེར་ཁཱན་ཡུ་ནིས་ཁུལ་དུ་ཨིས་ར་ཨེལ་གྱི་ལྕགས་ཁྲབ་འཁོར་ལོ་དང་དམག་འཐབ་གནམ་གྲུ་སོགས་པའི་མེ་མཚོན་ཁག་ཅིག་བེད་སྤྱོད་བཏང་ནས་དྲག་རྒོལ་དྲག་ལ་བཏང་བཞིན་པ་དང། ཕཱ་ལེ་སི་ཐན་གྱི་དྲག་འཐབ་པའི་གསང་བའི་ལས་བྱེད་མཐོ་རིམ་ཞིག་གི་ནང་ལ་ཨིས་ར་ཨེལ་གྱི་དམག་མིས་དཔུང་འཇུག་བྱས་པ་སོགས་བརྗོད་ཀྱི། ཧ་མ་སི་ཟེར་བ་ཕཱ་ལེ་སི་ཐན་གྱི་དྲག་འཐབ་ཚོགས་པ་ཞིག་དང་སྲིད་དོན་གྱི་ཚོགས་པ་གཉིས་ཀ་ཡིན་མཁན་དེས་ཕྱི་ལོ་ཉིས་སྟོང་བདུན་ནས་བཟུང་གྷ་ཛའི་འཛིན་སྐྱོང་གི་འགན་དབང་བཟུང་ནས་ཡོད་པ་རེད། AFP གསར་ཁང་གི་གནས་ཚུལ་སྤེལ་གསལ་ཞིག་ལ་ཕ་རིས་རུ་གྲོས་མོལ་ཚོགས་འདུ་དེར་གྷ་ཛའི་ས་ཐོག་ཏུ་ཧ་མ་སི་དང་ཨི་སི་རེལ་གྱི་ཕན་ཚུན་དམག་འཐབ་བཞིན་པ་དེ་ཟླ་བ་གཅིག་དང་ཕྱེད་ཀ་ཙམ་གྱི་རིང་ལ་འཕྲལ་སེལ་གྱི་དམག་མཚམས་བཞག་རྒྱུའི་གྲོས་འཆར་དང། དེའི་རིང་ལ་དེ་སྔ་ཨིས་རལ་གྱིས་བཙོན་འཇུག་དོ་དམ་བྱས་པའི་པཱ་ལེ་སི་ཐན་ཚོ་ནས་པཱ་ལེ་སི་ཐན་ཉིས་བརྒྱ་ནས་སུམ་བརྒྱའི་བར་ཞིག་ཨིས་རལ་གྱིས་རང་དབང་གློད་གྲོལ་གཏང་རྒྱུ་དང་དེའི་སྐྱིན་པར་དེ་སྔ་ཧ་མ་སི་ཀྱིས་ཨིས་རལ་གྱི་ས་ཐོག་ནས་བཙན་ཁྲིད་བྱས་པའི་མི་སུམ་ཅུ་སོ་ལྔ་ནས་བཞི་བཅུའི་བར་ཞིག་ཧ་མ་སི་ཀྱིས་རང་དབང་གློད་གྲོལ་གཏང་རྒྱུའི་གྲོས་འཆར་ཧ་མ་སི་ཀྱི་ཁོངས་མི་ཞིག་གིས་བརྗོད་ཡོད་པ་སྤེལ་བཞག། སྲིད་བློན་ནེ་ཐན་ཡཱ་ཧུས་འགོ་ཁྲིད་པའི་ཨིས་རལ་གྱི་གཞུང་གིས་མེ་འཕེན་མཚམས་འཇོག་ཞིག་གྲོས་འགྲིག་བྱེད་དགོས་པ་དང། ཧ་མ་སི་གིས་ཨིས་ར་ཨེལ་གྱི་ས་ཐོག་ནས་བཙན་ཁྲིད་བྱས་པའི་མི་ཚོ་རང་དབང་གློད་གྲོལ་ཡོང་བར་ནེ་ཐན་ཡ་ཧུའི་གཞུང་གིས་ཏན་ཏན་བཟོ་དགོས་པ་སོགས་ཨིས་ར་ཨེལ་གྱི་གཞུང་དེ་ལ་གནོན་ཤུགས་གཏང་མཁན་མང་དུ་ཕྱིན་པའི་སྐབས་ཤིག་ལ་ཕ་རིས་རུ་གྲོས་མོལ་དེ་བྱུང་གི་འདུག་ཕ་རིས་རུ་ཚོགས་འདུ་དེར་གྲོས་མོལ་གནང་མཁན་གྱི་གྲས་ལ་ཨིས་ར་ཨེལ་དང་ཨ་རི་ཨི་ཇིབ་ཁ་ཏར་སོགས་ཡོད་པ་རེད། འདི་ལྟར་གྱི་སྐབས། གྷ་ཛའི་ལྷོ་ཕྱོགས་སུ་ཨི་ཇེབ་དང་ས་འབྲེལ་ཡིན་པའི་གྷ་ཛའི་ལྷོ་མཐའི་གྲོང་ཁྱེར་རཱ་ཧྥ་རུ་དེང་སང་གྷ་ཛའི་མི་འབོར་ཕྱེད་ཀ་ལྷག་ཨི་ཟི་རེལ་གྱི་དྲག་རྒོལ་ལས་འཁྱུད་ནས་རུག་རུག་བྱས་ཡོད་ས་ནས་ཕཱ་ལེ་སི་ཐན་གྱི་མི་རིགས་ཧ་སཱན་ཧ་མཱད་གྷ་སི་ཏས་ཁ་སང་གཟའ་སྤེན་པའི་ཉིན་གནས་སྟངས་ངོ་སྤྲོད་གནང་གསལ་ལ། གྷ་ཛའི་ག་པར་ལ་ཡང་ང་ཚོ་ལ་ས་ཆ་བཙན་པ་ཁྱོན་ནས་མི་འདུག་ངས་ལབ་དགོས་ཆགས་སོང། ང་ཚོ་ག་པར་ལ་ཕྱིན་ནའི་ཨི་ཟི་རེལ་གྱི་འབེན་ཆགས་ཀྱིས་སོགས་གསུངས་བཞག།